ཚོང་ཁང་ཁག་གི་ནང་ཤ་དང་ཤིང་ཏོག་ཚལ་རིགས་སོགས་བཤམ་རྒྱུ་མེད་པས་ཟས་རིགས་འཚོང་མཁན་རྣམས་ཀྱིས་གཞུང་ལ་དཀའ་ངལ་དེ་སེལ་བར་རོགས་རམ་གནང་རོགས་ཞེས་རེ་སྐུལ་ཞུ་བཞིན་ཡོད་པ་རེད། དེ་ཡང་ཚོང་ཁང་ཁག་ཏུ་ཅ་དངོས་སྐྱེལ་འདྲེན་རླངས་འཁོར་བཏང་མཁན་དང། ཚོང་ཁང་གི་ལས་བྱེད་པ་མང་དག་ཅིག་ཏོག་ནད་ན་བ་དང་ཡང་ན་ཏོག་ནད་ནད་པ་དང་ཐད་ཀར་འབྲེལ་བ་ཡོད་པ་ཆགས་པའི་རྐྱེན་གྱིས་ཚོང་ཁང་གི་དགོས་མཁོ་ལྟར་ཅ་དངོས་མཁོ་སྤྲོད་དུས་ཐོག་ཏུ་བྱེད་མི་ཐུབ་པའི་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པ་རེད། དཔེར་ན། འོ་མའི་ཚོང་ལས་ལ་མཚོན་ན། འབྲེལ་ཡོད་ལས་བྱེད་པ་བརྒྱ་ཆ་བཞི་བཅུ་ཙམ་ཏོག་ནད་ཀྱི་རྐྱེན་པས་ལས་ཀར་བཅར་མི་ཐུབ་པའི་གནས་སྟངས་ཛ་དྲག་པོ་ཞིག་བརྒྱུད་ཡོད་པ་རེད། ཨོ་སི་ཀྲི་ལི་ཡའི་འོ་མའི་ཚོང་ལས་ལྷན་ཚོགས་ཀྱི་འགན་འཛིན་སྐུ་ཞབས Grant Crothers ལགས་ཀྱིས། གནས་སྟངས་དེའི་འོག་མཐར་ཞིང་པ་རྣམས་ལ་ཡང་བརྡབ་གསིག་བྱུང་གི་ཡོད་པ་ཁོང་གིས་འགྲེལ་བརྗོད་གནང་དོན།

ཡང Woolworths ཚོང་ཁང་གི་འགན་འཛིན Jeanette Fenske ལགས་ཀྱིས་དཀའ་ངལ་དེའི་རིགས་ཁོང་ཚོའི་ཚོང་ཁང་ཁག་ཏུ་ཡང་འཕྲད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་དོན། Currently we have over 20% of our distribution team ད་ལྟའི་ཆར་ང་ཚོས་ཅ་དངོས་སྐྱེལ་འདྲེན་མཁན་ལས་བྱེད་པ་བརྒྱ་ཆ་ཉི་ཤུ་དང་ཚོང་ཁང་གི་ལས་བྱེད་པ་བརྒྱ་ཆ་བཅུ་ཙམ་ཏོག་ནད་ཀྱི་རྐྱེན་པས་ལས་ཀར་ཡོང་ཐུབ་ཀྱི་མེད། དེར་བརྟེན་ང་ཚོས་ཚོང་ཁང་ནང་ལས་བྱེད་པ་འདང་ངེས་མེད་པས་བང་ཁྲི་སྟོང་པ་མང་པོ་མཐོང་རྒྱུ་ཡོད་འོན་ཀྱང་མང་ཚོགས་ཀྱི་ཁྲོད་དུ་ང་ཚོར་རྒྱབ་སྐྱོར་བྱས་རང་ཉིད་ལ་དགོས་མཁོ་ཡོད་པའི་ཅ་དངོས་མ་གཏོགས་ཅ་དངོས་གཞན་འདེམས་ཉོ་བྱེད་ཀྱི་མེད་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། དེ་བཞིན་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་སྐུ་ཞབས Anthony Albanese མཆོག་གིས་ཏོག་ནད་འགོག་ཁབ་ནས་བརྩིས་པའི་དགོས་མཁོ་ཡོད་པའི་ཅ་དངོས་རྣམས་དུས་ཐོག་ཏུ་མཁོ་སྤྲོད་མི་ཐུབ་པའི་དཀའ་ངལ་མུ་མཐུད་འཕྲད་བཞིན་འདུག་ཞེས་ཁོང་གིས་གསུངས་དོན། This is happening in the third year of a pandemic. ནད་ཡམས་བྱུང་ནས་ལོ་གསུམ་པ་འགྲོ་བཞིན་ཡོད་པ་དང་ད་དུང་ང་ཚོར་དཀའ་ངལ་དེ་དག་བསྐྱར་དུ་འཕྲད་བཞིན་ཡོད། ང་ཚོའི་རྒྱལ་ཁབ་ཀྱི་དཔལ་འབྱོར་ཆེད་ལས་མི་ཚོས་རང་ངོས་ནས་བློས་གཏོང་གང་ཐུབ་ཅི་ཐུབ་བྱས་ཡོད་ལ། ངལ་རྩོལ་བའི་སྐྱིད་སྡུག་ཁག་གིས་ཀྱང་ནང་འགྲིག་བྱས་ནས་བློས་གཏོང་བྱས་ཡོད། འོན་ཀྱང Scott Morrison ཡིས་ཁྲིད་པའི་གཞུང་དེས་སོ་སོའི་ལས་འགན་བསྒྲུབས་མེད། དེ་ཡང། སྲིད་བློན་མོ་རི་སན་མཆོག་གིས་དཀའ་ངལ་དེ་དག་སེལ་ཆེད། འབྲེལ་ཡོད་བཟོ་ཚོང་ཁག་དང་ཛ་དྲག་གི་ཚོགས་འདུ་འཚོགས་ནས་ཐབས་ལམ་བཏོན་པར་ཐབས་ཤེས་གནང་བཞིན་ཡོད་པ་དང་ཁོང་གིས་གསུངས་དོན། That's what riding this wave of Covid means. ང་ཚོ་ད་ཆ་ནད་ཡམས་དེ་དང་བསྟུན་ནས་གནས་དགོས་དུས། ད་ཆ་ཉིན་རེར་ནད་པ་གསར་པ་མང་པོ་ཞིག་ཐོན་གྱི་ཡོད་པས་ང་ཚོའི་ཅ་དངོས་མཁོ་སྤྲོད་ཀྱི་བརྒྱུད་རིམ་ལ་བརྡབ་གསིག་བྱུང་གི་ཡོད་པ་ཉག་གཅིག་རེད། དེར་བརྟེན་ང་ཚོའི་ངོས་ནས་འགྲིམ་འགྲུལ་དང་འཕྲོད་བསྟེན་བདག་སྐྱོང། རྒན་རྒོན་བདག་སྐྱོང་སོགས་ཀྱི་ལས་རིགས་ཡོངས་སུ་གནས་སྐབས་ཀྱི་དཀའ་ངལ་ལ་མུ་མཐུད་གདོང་ལེན་གནང་ཐབས་བྱེད་ཀྱི་ཡོད། New South Wales འཕྲོད་བསྟེན་གྱི་འབྲེལ་ཡོད་ལས་བྱེད་རྣམ་པར་ཏོག་ནད་ཡོད་པའི་མི་ཞིག་དང་ཐད་ཀར་འབྲེལ་བ་ཡོད་ཀྱང་གལ་ཏེ་རང་ཉིད་ལ་ནད་རྟགས་གང་ཡང་མེད་པ་ཡིན་ཚེ་མུ་མཐུད་ལས་ཀར་བཅར་ཆོག་པའི་དམིགས་བསལ་གྱི་ཆ་འཕྲིན་ཞིག་གནང་ཡོད་པ་རེད། Woolworths ཚོང་ལས་ཀྱི་འགན་འཛིན Janet Bensky ལགས་ཀྱིས་བཅའ་སྒྲིག་གསར་པ་དེ་དགོས་ངེས་ཅན་གྱི་བཟོ་ཚོང་ཁག་ལ་ཡང་འཇུག་དགོས་ཞེས་ཁོང་གིས་གསུངས་དོན།
ང་ཚོའི་ངོས་ནས་གཞུང་གི་དམིགས་བསལ་བཅའ་སྒྲིག་དེར་དགའ་བསུ་ཡོད། དེའི་བརྒྱུད་ང་ཚོས་མུ་མཐུད་མི་དམངས་རྣམས་ལ་དགོས་མཁོ་ཡོད་པའི་ཅ་དངོས་རྣམས་མཁོ་སྤྲོད་བྱས་ནས་ཁོང་ཚོར་ཞབས་ཞུ་བསྒྲུབ་ཐུབ་ངེས་རེད། དེ་ཡང་གཞུང་གིས་ཟུར་བཀག་སྡོད་སྟངས་ཀྱི་སྒྲིག་ཁྲིམས་ལ། འགྱུར་བ་བཏང་ནས་དགོས་ངེས་ཅན་གྱི་ལས་གནས་ཁག་མང་དག་ཅིག་ལ་དམིགས་བསལ་གྱི་བཅའ་སྒྲིག་ངོ་སྤྲོད་བྱེད་འཆར་ཡོད་པ་རེད། འོན་ཀྱང། ལས་བྱེད་པ་དེ་ཚོ་ལས་ཀར་མུ་མཐུད་བསྐྱོད་ཆེད་སྟབས་བདེའི་བརྟག་དཔྱད Rapid Antigen Test ཞེས་པ་དེ Negative ཐོན་དགོས་པ་ཡིན་འདུག་རྒྱལ་ཡོངས་ཞིང་པའི་ལྷན་ཚོགས་ཀྱི་འགན་འཛིན་ལྕམ Fiona Simson ལགས་ཀྱིས། ད་ཆ Rapid Antigen Test ཡོ་ཆས་དཀོན་པ་དང་ཞིང་པ་རྣམས་ཀྱི་ཐོན་ཁུངས་དུས་ཐོག་ཏུ་སྐྱེལ་འདྲེན་མི་ཐུབ་པའི་རྐྱེན་གྱིས་ཐོན་ཁུངས་མང་དག་ཅིག

དེ་སྔར་ཨེ་ཤེ་ཡ་ནས་བཅའ་སྣོད་གཅིག་ལ་ཨ་རི་སྒོར་ཆིག་སྟོང་གནས་ཀྱི་ཡོད་ཀྱང་ད་ལྟ་ངས་དེར་སྒོར་ཁྲི་གཅིག་སྤྲོད་དགོས་བྱུང། གཞུང་གི་ངོས་ནས་འགན་བླངས་ནས་ང་ཚོར་གྲུའི་བརྒྱུད་ཚོང་ཟོག་སྐྱེལ་འདྲེན་ཆེད་རོགས་སྐྱོར་གནང་དགོས། ལྷག་པར་དུ་ཟས་རིགས་སྐྱེལ་འདྲེན་མུ་མཐུད་མ་བྱས་ན་ཟས་རིགས་འདང་ངེས་མེད་པར་འགྱུར་ངེས་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ། Deborah Groarke། ལགས་ཀྱིས་ཕྱོགས་སྒྲིག་གནང་བ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།